གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་དེའི་ནང། འདི་གའི་ལས་བྱེད་ནང་པ་བསྟན་འཛིན་ལགས་དང་ལྷན་དུ་རྒྱ་གར་གྱི་ནང་དུ་འཚར་ལོངས་བྱས་པའི་བཙན་བྱོལ་བོད་མིའི་མི་རབས་གཉིས་པ་ཚོར་སློབ་སྦྱོང་གི་གོ་སྐབས་ཇི་འདྲ་བྱུང་ཡོད་མེད་སྐོར་ལ་བགྲོ་གླེང་ཞུ་གི་ཡིན། མོན་གྷོ་གཞིས་ཆགས་ནང་ལ་སློབ་གྲྭ་གསུམ་ཡོད། མཐུན་རྐྱེན་རེད་ཆ་རྐྱེན་རེད་ཡག་པོ་ཞེ་དྲག་ཡོད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ངོས་ཀྱི་ཡུལ་དང་ངོས་ཀྱི་མི་དམངས་ཟེར་བའི་ཕྱག་དེབ་ཀྱི་ནང་བཙན་བྱོལ་དུ་འབྱོར་པའི་སྐབས་སུ་ལོ་བཅུ་དྲུག་མན་གྱི་བུ་ཕྲུག་ལྔ་སྟོང་ལྷག་ཙམ་ཞིག་ཡོད་པ་ནི་ངེད་ལ་དམིགས་བསལ་གྱི་སེམས་འཁུར་ལྕི་བ་ཞིག་ཡིན་ཞེས་དང། ཡང་ཁོ་ཚོའི་སློབ་སྦྱོང་ནི་ཤིན་ཏུ་གལ་གནད་ཆེན་པོ་ཡིན། མི་རབས་རྗེས་མའི་སྐབས་སུ་དེང་དུས་རྒྱ་གར་གྱི་ནང་དུ་ཡོད་པའི་བུ་ཕྲུག་ཚོ་གནད་འགག་ཆེན་པོར་འགྱུར་རྒྱུ་དང་ཁོ་ཚོ་ནི་ང་ཚོས་གཅེས་སྐྱོང་འོས་པའི་ཆོས་སྤྱོད་ཞི་བའི་ས་བོན་ལྟ་བུར་འགྱུར་གྱི་རེད་ཅེས་གསལ་བ་ལྟར། སྐབས་དེར་སློབ་གྲྭ་གསར་འཛུགས་གནང་རྒྱུ་དེ་ནི་ལས་དོན་མཐའ་དག་གི་ནང་ནས་གལ་འགངས་ཆེ་ཤོས་ཀྱི་གྲས་སུ་བཞག་གནང་མཛད་ཡོད་པ་རེད།

འདི་ཕལ་ཆེར་ང་ཚོ་ཐོག་མར་དྲན་ཡས་རེད་བྱས་ཙང་ང་ཚོ་འདི་བྱས་ལ་ཡ་མ་སུ་རི་བྱས་ལ་ཡ་ང། བདག་བྱིན་རླབས་དང་བྱིན་པའི་རྡོ་རྗེ་གླིང་ལ་ཡ་འཛིན་གྲྭ། བཅུ་གཅིག་བཅུ་གཉིས་ཀྱི་ཐམས་ཅད་གོ་སྐབས་རག་སོང་བ། ལ་ལ་ཅིག་ཕར་ཕྱིར་ཅིག་རྒྱང་བལྟ་བའི་སྐབས་ལ་ཡ་གཞིས་ཆགས་ནང་ལ་ཡ་སྐབས་དུས་ཙམ་པ་ལ་ཡ་མོན་གོ་གཞིས་ཆགས་ནང་ལ་སློབ་གྲྭ་གསུམ་ཡོད་རེད་ལོ། དེ་ཙམ་པ་ལ་ཡ་ད་ཅིག་གི། སློབ་གྲྭའི་དགེ་རྒན་རེད་སློབ་གྲྭའི་གི་སློབ་སྤྱི་མང་ཆེ་དུས་ཙམ་པ་ལ། ཤུགས་ཆེ་བ་ཅིག་རྒྱ་གར་རེད། ཁོང་ཚོ་མང་ཆེ་ཅིག་ཡ་པོ་ར་ཕལ་ཆེར་ནི་མོན་གོ་ཆ་བཞག་པས་ན་ཡ། ཅིག་གི་སློབ་གྲྭ་གཞན་པ་གཅིག་མཚུངས་ལྟར་རེད་ཡ་ཅིག་ཏང་གི་སློབ་གྲྭའི་གི།

ད་ང་རང་ཡིན་ནའི་འདི་སློབ་གྲྭ་འདིའི་ནང་ལ་ཡ་ཅིག་གིས་མོན་གོ་སློབ་གྲྭ་ལ་ལ་ལོ་བཞི་བསྡད་པ་རེད། འདི་ཚོའི་ནང་ལ་ཡ་དགེ་རྒན་རྣམ་པ་ཚོས་གིས་ད་གང་བྱས་སོ་སོའི་གང་ཡོང་ཅི་ཡོང་གིས་སློབ་ཁྲིད་གནང་བའི་རྗེས་ལ་ཡ་ད་གང་ལ་གང་འཚམ་ཅིག་གིས་སློབ་སྦྱོང་རག་པ་དེ་རྗེས་ལ་ཡ་སློབ་སྦྱོང་ཡག་ཤོས་དེ་ང་ཕལ་ཆེར་རྡོ་རྗེ་གླིང་ལ་ཡ་ལོ་གཉིས་རིང་ལ་དངོས་གནས་བྱེད་སྟངས་གིས་འཛིན་རིམ་བཅུ་བཅུ་གཉིས་ལ་ཡ་དགེ་རྒན་ཚོས་གིས་སློབ་ཁྲིད་ཡག་པོ་གནང་སོང་དེ་མ་ཟད་པའི་སོ་སོའི་ཡིན་ནའི་ད་ཅིག་གིས་ཕལ་ཆེར་བསམ་བློར་ཅིག་རྙེད་པའི་ཟེར་རེད་དེ་ཚོ་མ་ད་སློབ་སྦྱོང་ཡག་པོ་བྱས་ཅིག་གོ་སྐབས་རག་སོང་ཞུས་ཡིན།

ཇི་འདྲའི་བྱས་ལ་མང་པོ་ཞིག་ཡོད་རེད་དེ་དུས་ཙམ་པ་ལ་ཡ། ཁ་མ་ཤི་ཁ་དེ་དུས་ཙམ་པ་ལ་ཡ་མང་ཆེ་དགོས་མཁོ་དེ་ཡ་ད་དགེ་རྒན་རེད་དེ་ནས་ཡང་གཅིག་གི། གཅིག་ལས་ཁུངས་ཁག་ནང་ལ་ཡ་དྲུང་ཆེ། གི་དེ་འདྲའི་ཐོག་ལ་ལས་རིགས་ཐོག་ལ་དམིགས་སོང་ཙང་དེ་དུས་ཙམ་པ་ལ་ཡ་ཐོན་མཁན་མང་ཆེ་ཐོག་མ་ཚོ་མང་ཆེ་གཅིག་གི། དགེ་རྒན་མི་འབྱུང་རེད་དེ་མིན་གཅིག་རང་གི་ད་དྲུང་ཡིག་གི་སློབ་སྦྱོང་ལ་མང་པོ་ཅིག་ཕེབས་སོང་བ་ལ་མང་པོ་ཅིག།
ད་དེང་སང་ཆ་བཞག་པའི་འདི་རྒྱ་གར་གི་མཐོ་རིམ་སློབ་གྲྭ།

དེ་སོང་ཙང་དེ་ཚོ་མ་རྩ་བས་ཕལ་ཆེར་སྤུ་གུ་ལ་ཕར་འགྲོ་མཁན་ཕལ་ཆེར་ཉུང་དྲགས་པ་བྱས་ད་སྐབས་ཙམ་པ་ལ་ཡང་ཡིན་ནས་གཅིག་གིས་ཡང་སོ་སོའི་གི་དེ་བཅུ་གཉིས་ཐོན་པའི་སྐབས་ལ་ཡང་བརྒྱ་ཆ་ཡག་པོ་མེད་སོང་ཙང་ཕལ་ཆེར་ད་སློབ་གྲྭ་དེ་འདྲས་ད་ཅིག་ལྡི་ལི་དང་ད་ཅན་དི་གྷར་དེ་མ་ཕལ་ཆེར་འཛུལ་ཞུགས་བྱུང་མཁན་གཅིག་ཧ་ཅང་དཀོན་པོ་རེད་དུས་ཙམ་པ་ལ་ཡང་དཔེ་བྱས་ན་ལྡི་ལི་ནང་ཡང་ང་ཚོ་ཡོད་པའི་སྐབས་ལ་ཡང་ངས་གོང་དུ་ཞུས་པ་ནང་བཞིན་རེད་ལྡི་ལི་སློབ་གྲྭ་ནང་ནང་ཕལ་ཆེར་སྤུ་གུ་བཅུ་ཙམ་པ་ཞིག་ཡོད་ཀྱི་མ་རེད་དུས་ཙམ་པ་འདི་ནང་བཞིན་གི་ཅན་དི་གྷར་ནང་ལ་ཡང་ཕལ་ཆེར་སྤུ་གུ་བཅུ་གཉིས་མ་ཞིག་ཡོད་ཀྱི་མ་རེད་ལོ། དེ་རིམ་པས་རིམ་པས་སྤྱིར་བཏང་གི་ད་རྒྱ་གར་ནང་ལ་ཡ་གཅིག་གི་བོད་པའི་ཕྲུ་གུ་ཚོ་གི་གཅིག་སློབ་སྦྱོང་བྱེད་སྟངས་རེད་དེ་ཚོ་འགྱུར་བ་ཐེབས་པ་དང། དེ་ནས་ཡང་གཅིག་ལྡི་ལི་ནང་ལ་ཡ་ད་མཐོ་སློབ་གྲངས་ཀ་མང་དུ་ཕྱིན་ནས་ཡང་དེ་ནས་མཐོ་སློབ་ནང་འཛུལ་ཞུགས་བྱས་རེད། ཁ་སང་སྔས་མ་ཡིན་ན་སྤྱིར་བཏང་གི་ལྡི་ལི་ནང་ལ་ཡ་མང་ཆེ་གཅིག་གི་མཐོ་སློབ་རང་ནང་གི་སྤྱིར་བཏང་གི་གཙུག་ལག་སློབ་གྲྭ་ཆེན་མོ་རང་རང་གི་ཁོར་ཡུག་ནང་ལ་ཡོད་པའི་སློབ་གྲྭ་ཁག་དྲུག་བདུན་ཅིག་དེ་ནང་ལ་ཡ་འབད་བརྩོན་བྱེད་དགོས་རེད། དེ་ཡིན་ན་ཡང་ལྡི་ལི་བསླབ་གྲྭའི་ནང་ལ་ཡ་སྤྱིར་བཏང་གི་སློབ་གྲྭ་རང་ནང་ལ་ཡ་གཅིག་གི་མཐོ་སློབ། ལྔ་བཅུ་ང་བཞི་ཅིག་ཡོད་ད་ཕྱི་ཕྱོགས་དེ་མ་ད་ཐག་རིང་པོ་དེ་མ་ཡོད་བྱས་ཙང་ད་ལྟའི་ཆར་ལ་ཡ་བོད་པའི་ཕྲུ་གུ་གྲངས་ཀ་མང་པོ་ཅིག་ད་དེ་སློབ་གྲྭ་ཆེན་མོ་རང་ནང་ཡོད་པའི་ཀྱི་མཐོ་སློབ་དྲུག་བདུན་ལ་མིན་པ་བྱས་ཏེ་ཕྱི་ཕྱོགས་ལ་ཡོད་པའི་དེ་ནང་མང་པོ་ཅིག་ཁོ་ནང་འཛུལ་ཞུགས་བྱེད་ཀྱི་འདུག་ལ། ད་སྤྱི་ཡོངས་ནས་རྒྱ་ནག་གིས་བོད་ནང་ལ་ཡ་བཙན་འཛུལ་བྱས་པའི་རྗེས་ལ་བོད་ནང་ལོགས་ལ་ཡང་ལྔ་བཅུ་གི་རྗེས་དང་དྲུག་ཅུའི་འགོ་ད་བར་སྐད་ངན་མང་པོ་ཅིག་ལ་སློབ་སྦྱོང་གི་གོ་སྐབས་མ་རག་དཀའ་ངལ་བྱུང་ཡོད་རེད། བཙན་བྱོལ་ནང་ལོགས་ལ་ང་ཚོས་དམ་པའི་འདུག་ལྟ་དུས་ཙམ་པ་གོང་ལ་ཞུས་པ་ནང་བཞིན ྋགོང་ས་མཆོག་གིས་བཙན་བྱོལ་འབྱོར་བ་དང་བསླབ་གྲྭ་འཛུགས་ཡ་དེ་ཐོག་མ་དམིགས་ཡུལ་གལ་ཆེ་ཤོས་ཀྱི་རྩིས་གནང་བྱས་བསླབ་གྲྭ་བཙུགས་ཙང་སྤྱི་ཡོངས་ཀྱི་ང་ཚོའི་བཙན་བྱོལ་སྤྱི་ཚོགས་ཆ་ཚང་ཅིག་གཟིགས་པ་ཡིན་ན་ཕྲུ་གུ་ཚོ་ལ་སློབ་སྦྱོང་གི་གོ་སྐབས་དེ་ཁྱོན་ནས་འཐུས་ཤོར་ཕྱིན་ཡོད་ས་མ་རེད་རེད་བ་ག་རེ་དགོངས་གནང་འདུག་ནང་པ་ལགས། ལགས་རེད་ད་ནང་ད་ཐང་པའི་ལང་ཚོ་གོང་གསུམ་ལ་ཆེད་ལས་པ་ཚང་ལ་ང་ཚོ་མི་སྣ་ཁོ་རང་གཅིག་གིས་ཕྱི་ལོ་དགུ་བརྒྱ་ལྔ་བཅུ་ང་དགུ་ལྷག་དྲུག་ཅུ་ཙམ་པ་ལ་ཡ་བཙན་བྱོལ་ནང་འབྱོར་ཚར་འབྱོར་ཚར་མ་ཐག་རྗེས་ལ་ཡ་ད་སྐབས་དུས་ཙམ་ལ་གོང་ས་མཆོག་དང་སྐབས་དེ་དུས་ཀྱི་སྤྱིར་བཏང་གི་རྒྱ་གར་གྱི་སྲིད་བློན་པཎྜི་ཏ་ནེ་རུ་གཉིས་ཀྱི་གཟིགས་རྟོག་ཐོག་ནས་ཡ་དུས་ཙམ་པ་ལ་ཡ་གཏན་འཇགས་སློབ་གྲྭ་ཁག་བདུན་བཙུགས་པ་དང།

ཨིན་ཇི་སྤྱིར་བཏང་གི་ཨིན་སྐད་ཀྱི་སློབ་ཁྲིད་བྱས་ཏེ་ཕལ་ཆེར་ཁོང་ཚོའི་འཛིན་གྲྭ་ལྔ་པ་དྲུག་པ་ཞིག་འགོ་བཙུགས་པ་མ་རེད། ཡིན་ན་ཡང་སྐབས་དུས་ཙམ་པ་ལ་ཡང་ད་གཙོ་བོ་ང་རང་ཚོ་གིས་ད་ལྟ་གོང་ཞུས་ནང་བཞིན་བཙན་བྱོལ་བོད་གཞུང་གིས་ཐུགས་ཁུར་གནང་བ་དང་ད་ལྟ་དེ་གི་འབྲེལ་ཡོད་ཀྱི་ད་གང་ཅི་རྒྱ་གར་དབུས་གཞུང་རེད་མངའ་སྡེ་གཞུང་རེད་འབྲེལ་ཡོད་རྒྱ་གར་དབུས་གཞུང་གི་སྤྱིར་བཏང་གི་ཤེས་རིག་བློན་ཆེན་ཁོངས་ནས་ཡང་བོད་པའི་སློབ་གྲྭ་ཁག་ནང་ལ་ཡང་གཅིག་གི།

རྩ་བའི་ད་གང་ཅི་གནས་སྟངས་སྤྱིར་བཏང་གི་ང་ཚོ་སྐབས་དེ་དུས་གནས་ཚུལ་དེ་ཆབ་སྲིད་གནས་ཚུལ་སྡུག་ཅག་བྱུང་ཡོད་རེད་དེ། ཡིན་ན་ཡང་རྒྱ་གར་ནང་སླེབས་ནས་ཅིག་གིས་ད་ལྟའི་དུས་སུ་ཕར་བལྟས་པས་ན་ད་ལྟའི་ད་ལྟའི་གནས་སྐབས་དེ་ལ་ཡང་ད་གང་ཅི་འཛམ་གླིང་ནང་གི་དཀའ་ངལ་མང་པོ་ཅིག་བལྟས་པས་ན་བོད་པ་སྐྱབས་བཅོལ་བ་ཚོ་ལ་ཡང་དུས་ཙམ་པ་ལ་རྩ་རྩ་གཙོ་བོ་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་རྗེ་བཀའ་དྲིན་རེད་དེ་ནས་ཡང་ད་གང་ཅི་རྒྱ་གར་ངོས་ནས་ཅིག་གིས་རྒྱ་གར་དང་བོད་བར་ལ་སྔ་མོ་སྔ་མོ་ནས་འབྲེལ་བ་ཡོད་རེད་དེ་མ་ཚད་པའི་རྒྱ་གར་གྱི་མི་ཚོས་བོད་པ་ལ་དཔེ་ཡག་པོ་བྱེད་ཀྱི་ཡོད་རེད་འཕགས་བོད་འབྲེལ་བ་ཟེར་མཁན་དེ་ག་བ་ཡིན་ད་ལྟའི་ཡིན་ནའི་ཅིག་དང་སྔས་མ་ཡོད་ད་ད་ལྟའི་ཡིན་ནའི་ཅིག་གིས

ཐེངས་འདིའི་ང་ཚོའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་གསན་པར་ཐུགས་རྗེ་ཆེ། ལས་རིམ་རྗེས་མར་མཇལ་ཡོང།